དེ་ནས་ང་ཚོ་ཅིག་གི་ནང་ཆོས་སོགས་རེད་ཡང་མིན་ན་སྟོན་པ་བཅོམ་ལྡན་འདས་ཀྱི་ལུགས་ལ་ནི་ང་ཚོ་བདེ་སྐྱིད་ལབ་ན་ག་འདྲས་ཅིག་ལ་གོ་བ་རྒྱག་དགོས་ཡོད་མེད་ཡང་མིན་ན་བཅོམ་ལྡན་འདས་ཀྱི་ལུགས་ལ་བལྟས་ནས་བདེ་སྐྱིད་ག་འདྲས་ཐོབ་གི་རེད་ལས་སྦྱོར་བ་བདེ་སྐྱིད་ཟེར་དུས་ཙམ་པ་ལ་གནས་སྐབས་ག་འདྲས་ཅིག་ལ་བདེ་སྐྱིད་ལབ་ནས་གོ་གི་ཡོད་མེད་དེ་ཡིས་ནི་ང་ཚོ་གི་ཅིག་བསམ་ཚུལ་དང་སྒྲ་ཅིག་ཡོངས་སུ་ཅིག་གེ་བཤད་ཀྱི་འདུག་ཅེ

རེད་ད་བཅོམ་ལྡན་འདས་ཀྱིས་ང་ཚོ་ད་སྡུག་བསྔལ་འདི་མེད་པ་བཟོ་བ་ལ་བཅོམ་ལྡན་འདས་ཀྱིས་ད་ལྟ་གྲུབ་གཙོ་བོ་དེ་ཐབས་ལམ་བཟོ་བ་ལ་ཐབས་དང་ཐབས་ཤེས་རབ་ཐབས་དང་ཤེས་རབ་གཉིས་ཀྱི་ཐོག་ནས་ང་ཚོ་ད་འདི་ལས overcome བྱེད་ཐུབ་པ་ཡོད་རེད་ལབ་རོགས་ད་ང་རེད་རེད་ཚོ་ཡང་ཐར་པ་རེད་ཐར་པ་ཐར་པ་ཐོབ་རེད་ད liberate བྱེད་པ་ད་སེམས་འདི་ཅིག liberate བྱེད་ཐུབ་ཀྱི་རེད་ཞེས་གསུངས་ཡོད་རེད་ད་ང་ཚོ་དེ་ཐབས་ཀྱི་ཆ་དེ་དེར་ང་ཚོ་བགྲོ་གླེང་བྱེད་གཙོ་བོ་བྱས་ཡོད་རེད་ད།

ཆོས་འདི་ཅ་ལག་ག་རེ་ཡིན་པ་ཡིན་ན་ད་ང་ཆོས་ལབ་གི་རེད་བྱས་ན་དེ་ནང་ལོགས་ནས་ཅ་ལག་ག་རེ་ཡིན་པ་ཡིན་ན་དེ་ག་རེ་ཟེར་ན་ཅིག་བདག་ཏུ་འཛིན་པ་ལབ་ཀྱི་རེད་ང་ཚོ་བདག་ཏུ་འཛིན་པ་ཁོ་ཁོ་རང་གི་ཅིག་གྲུབ་བཞག་རྒྱུ་ཁོ་རང་ཁོ་རང་བཞིན་གྱི་ངོས་ནས་གྲུབ་བཞག་རྒྱུ་གི་ད་ད་ཅིག་ལྟ་སྟངས་ཅིག་དེ་དེ་དེའི་ལྟ་སྟངས་ནོར་བ་དེ་ལ་བརྟེན་ནས་དེ་ལ་བརྟེན་ནས་ང་ཚོ་གི་ཆགས་སྡང་དང་ཆགས་པ་དང་སྡང་བ་དང་དེའི་དབང་གིས་བྱས་ནས་སོ་སོ་སོ་གི་སེམས་ལ་ཡང་ཅིག་ཨེ་ད་ཁ་ལོར་ད་རེ་བ་དང

ད་གིན་ཁྱེད་རང་གི་ལབ་པ་ནང་བཞིན་རེད་རེད་ད་ད་ད་ང་ཚོ་ཡང་ཕྱི་རབས་ད་དགེ་ལྡན་པའི་གཙོ་བྱས་པའི་ད་བཤད་དུས་ཙམ་པ་ལ་ནི་ད་སྟོང་པ་ཉིད་ལབ་དུས་ཙམ་པ་ལ་རྦད་ཁོ་རང་རྩ་བ་ཉིད་ནས་ཡོད་མ་རེད་དེ་ཟེར་བ་མ་རེད་སོ་ད་དེ་རང་སྟོང་དང་ཞེན་སྟོང་མང་པོ་ཤེས་ཀྱི་ད་དེ་མོ་བ་ཞེས་རོ་ཁོ་ན་རེད་མོ་ཁོ་ན་ང་ཁོ་ན་རེད་ད་དེ་ཁྱེད་རང་གི་ལབ་པ་ནང་བཞིན་རེད་ད་ཅིག་ཡོད་མ་རེད་ཟེར་ཙམ་པ་དེ་མ་ཡིན་པ་ཅིག་བདེན་པས་སྟོང་བའི་ཆ་དེ་གི་ཆ་ནས་ཡོད་མ་རེད་ལབ་ཡག་ཅིག་མ་གཏོགས་ཅིག

ས་སྟེང་གི་ལབ་པ་ནང་བཞིན self reality ཅིག་ཡོད་རེད་དཔེར་ན་འོ་ནི་བྱས་ན་ད་གལ་སྲིད་དོན་དམ་པ་ལ་གྲུབ་པ་ལ་ནས་རེ་མདོར་ན་ཁོ་གི་ངོས་ནས་དེ self reality དེ་ཡོད་པ་ཡིན་ན་ང་ཚོ་སུས་གི་ལྟ་བ་ནས་མཐོང་བ་ཡིན་ནས་ཅ་ལག་ག་འདྲ་འདྲ་བོ་ཅིག་ན་ཡང་གཅིག་རང་ཅིག་མཐོང་དགོས་རེད་ཡ་མཐོང་གི་མི་འདུག་ག་མ་རེད་རེད་དཔེར་ན་ཡང་མི་བརྒྱ་ཐམ་པ་གིས་བལྟས་ན་དངོས་པོ་ཅིག་ལ་ལྟ་ཡོད་ན

ང་ད་དེ་ཤོ་སེ་རོ་ཡ་ཤེ་ཤེ་དགོས་རེད་རེད་རེད་རེད་ཨོ་དེ་ནི་སོ་ཆོས་ཀྱི་བདག་ཆོས་ཀྱི་བདག་མེད་པ་ལབ་དུས་ཙམ་པ་ད་འདམ་ད་ཕྱི་ལོགས་གི་ད་ང་ཚོ་ད་ཅིག་སེམས་སེམས་མ་ཡིན་སེམས་དེ་མ་ཡིན་པ་ལབ་དགོས་རེད་སེམས་སེམས་སེམས་ད་མེད་པའི་གི་ཅ་ལག་དེ་གི་དེ་ཅ་ལག་ད་ང་ཚོ་བེམ་པོ་ག་རེ་ཡིན་ན་དེ་ཚོ་གི་ནི་ག་རེ་ཟེར་ན་ཁོ་ཁོ་རང་གི་རང་བཞིན་གི་གྲུབ་པའི་ངོ་བོ་ཅིག་མ་ཡིན་པ་བྱས

སྡུག་བསྔལ་སྐྱེ་བྱེད་ལ་ང་ཚོ་སྡུག་བསྔལ་སྐྱེ་སྟེ་མང་ཆེ་ག་རེ་རེ་སྐྱེ་གི་ཡོད་ན་ང་ཚོ་གི་འདོད་ཆགས་དང་ཞེ་སྡང་དང་དེ་ཚོ་གི་དབང་གིས་སྐྱེ་དགོས་བ་ལ་ད་སྡུག་བསྔལ་རེད་རེད་ང་ཚོ་འདོད་ཆགས་མིན་ད་འདོད་ཆགས་དང་འདི་སྤང་ཡག་གི་ཐབས་ཤེས་ཐབས་ཤེས་བྱེད་དགོས་རེད་ཟེར་བ་ད་བཅོམ་ལྡན་འདས་ཀྱི་དུས་འདོད་ཆགས་དེ་སྐྱེ་ད་འདོད་ཆགས་དེ་དང་དེ་ཚོ་ཞེ་སྡང་དེ་ཚོ་སྐྱེ་འདི་ལ་རྒྱབ་ལོགས་ལ་ག་རེ་འདུག་ག་ཟེར་ན་ང་ཚོ་ལ་མ་རིག་པ་ཅིག་ཡོད་རེད་ཟེར་མ་རིག་པ་གི་དབང་གིས་དེ་སྐྱེ་གི་ཡོད་རེད་ལབ་ད་རེད་ད་མ་རིག་པ་ལབ་དུས་ཙམ་པ་ལ Ignorance མ་ཤེས་པ་གི་དབང་གིས

འདི་གི་རྒྱབ་ལོགས་ཀྱི་གནས་སྟངས background ཅིག་ཡོད་ར་འདི་འདི་མཐོང་བ་དང་ངམ་ངམ་ཤུགས་ཤུགས་ཀྱིས་རང་བཞིན་གྱིས་མ་གྲུབ་པའི་གནས་སྟངས་འདི་ཚོ་མཐོང་པ་ཡིན་ན་འདི་ལ་བརྟེན་པའི་ང་ཚོའི་ཆགས་པ་འདི་ཉུང་དུ་ཕྱིན་ཆགས་པ་འདི་རིགས་ཁྱོད་ལ control བྱེད་ཐུབ control ཆགས་པ་འདི control བྱེད་ཐུབ་པ་ལ་བརྟེན་ནས་ཁྱེད་རང་གི་རྒྱུད་ལ་ག་ཟེར་ན་སྡུག་བསྔལ་གྱི་རྒྱུ་དེ་ཉུང་དུ་ཕྱིན་ར་ནི་ག་ལེ་ག་ལེ་ག་ལེ་ག་ལེ་འབད་ཁོ་རང་འདི་གི་ཆགས་པ་འདི་འབད་རྩ་བ་བཅད་ཐུབ་སོང་ན་སེམས་ནང་ལ་རང་བཞིན་གྱིས་ཁྱོད་རང་ལ་སྡུག་བསྔལ་གྱི་རྒྱུ་དེ་མེད་པ་སོང་ཙང་ཁྱོད་རང་གི་སེམས་ནང་རང་བཞིན་གྱིས་བཏང་སྙོམས་དང་བདེ་བ་ལ་འོ་ར་དང་བདེ་བ་ཆེན་པོ་ལ་འོ་ར་བདེ་སྐྱིད་ཤུགས་ཆེན་པོ་ཞུ་ཅིག་ད་བདེ་སྐྱིད་ལ་སོན་པ་ཡིན་ན་ཡང་ང་ཚོས་གི་ད་ཅིག་འདོད་པའི་གི་བདེ་བ་ནང་བཞིན་ཡོད་ར་ད worldly pleasure འདི་མ་ར་ད་དེ་དང་རང་གི་བདེ་སྐྱིད་དེ་ད་ལྟ་ང་ཚོས་འདི་ཤེས་ན་ཡག་པོ་རེད་བསམ་འདུག་འདོད་པའི་གི་བདེ་བ་ཅིག་འདུག་པ་འདི་ཚང་མ་ང་ཚོ་ཁ་སང་འདོད་ཆགས་དང་ཞེ་སྡང་འདི་ཚོ་ལ་བརྟེན་ནས་འདོད་པའི་བདེ་ཆགས་བདེ་བ་རེད་པ་ད། དེ་ལ་བརྟེན་ནས་བདེ་བ་གནས་སྐབས་ཀྱི་བདེ་བ་ཅིག་འདུག་དེ་འདོད་པའི་བདེ་བ་རེད་འདུག་ད་གང་ཐང་མ་དང་ང་ཚོ་ཅིག་དངོས་པོའི་གནས་ལུགས་དེ་མཐོང་པ་ཡིན་ན་འདོད་པའི་བདེ་བ་ཚང་མ་ཞི་འགྲོ་མེད་པ་ཆགས་འགྲོ་འདུག་འདོད་པའི་བདེ་བ་དཔེ་བཞག་ན་བུ་མོ་སྙིང་རྗེ་མོ་མཐོང་བ་དང་ཁྱོད་རང་སེམས་ལ་དགའ་ཡ་འགྲོ་བ་དང་བུ་རྫིག་པོ་མཐོང་བ་དང་ཁྱོད་སེམས་ལ་དགའ་ཡ་དང་མོ་ཊ་རྫིག་པོ་ལོངས་སུ་སྤྱད་པ་དང་ཁྱོད་རང་བདེ་བ་ཡོང་ཡ་དང་པེ་ཤ་བསགས་ནས་བདེ་བ་ཡོང་ཡ་དང་སོགས་པ་འདི་ཚང་མ་བརླག་འགྲོ་འདུག་ད་ག་ཟེར་ན་དེ་འདི་ཚང་མ་གནས་སྐབས་ཀྱི་བདེ་བ་དེ་གི་དེ་ག་རེ་ཟེར་ན་ཨེ་གཅིག་གི་འདོད་ཆགས་དང་ཞེ་སྡང་གཏི་མུག་དེ་ཚོ་ལ་བརྟེན་ནས་ང་ཚོ་བདེ་བ་དེ་ཡོང་གི་འདུག་གནས་སྐབས་ཀྱི་བདེ་བ་འདོད་པའི་བདེ་བ་དེ་ད་ང་ཚོ་དངོས་པོའི་གནས་ཚུལ་འདི་མཐོང་པ་ཡིན་ན་ཨ་ནི་གནས་སྐབས་དེ་ག་རེ་དེ་བདེ་བ་ཆུང་ཆུང་གི་དེ་ཚང་མ་ཞི་ནས་ག་རེ་ཟེར་ན་ང་ཚོ་ད་གཅིག་ཚོགས་གཅིག་གར་འདུག་སྡུག་བསྔལ་གྱི་རྒྱུ་དེ་ཚོ་གང་ཟག་བརླག་དུས་ཙམ་པ་ལ attachment མེད་དུས་ཙམ་པ་ལ attachment མེད་པ་ལ་བརྟེན་ནས་ཁྱོད་རང་གི་སེམས་ནང་ལ་ཞི་བདེ་བཟོ་གི་རེད་བདེ་བ་བཟོ་གི་རེད

དེ་བདེ་བ་མ་རེད་དོ་དེ་སྡུག་བསྔལ་ཆགས་སོ་བདེ་བ་ག་འདྲ་ཆགས་རོ་ཡ་དེ་འདྲ་སོ་རེ་ཏག་སོ་གེ་སི་ད་ཡང་དེ་ཡང་ལ་ཡིན་རོ་སི་ཡང་ཁ་ཤས་ཀྱིས་དེ་སི་བ་མ་ད་ཡང་ཁ་ཤས་ཀྱིས་ཁ་ལ misunderstand ཆགས་ཡོང་ས་རེད་ཡ་མང་པོ་ཅིག་པའི་ནང་ཆོས་ཀྱི་ཐོག་ནས་གོ་བ་ཏག་ཏག་མ་ར་རོ་ཡ་ག་ལ་བ་རེ་དཔེར་ན

རེ་བ་ཡ་འདི་རྩ་ནས་སླ་པོ་མ་ད་ཁྱེད་རང་གི་བེད་ད་དོ་ན་ས་དེང་གི་ད་ངར་འཛིན་དང་ང་ཡོད་པ་འཛིན་པ་དེ་ཤུགས་ཆེ་དྲགས་ཤེད་ཆེ་དྲགས་པའི་རྐྱེན་གྱིས་ད་དེ་ལ་བརྟེན་ནས་ཨན་ཁྱེད་རང་གི་སྡུག་བསྔལ་སྐྱེ་དུས་ཙམ་པ་ལ་ཨ་ནི་འདི་ཁ་ལ་རེ་སྡུག་བསྔལ་སྐྱེ་དུས་ཙམ་པ་ལ་སྡུག་བསྔལ་སྐྱེ་བའི་སྐབས་ལ་ཨན་ཁྱེད་རང་གི་སྨན་ནང་བཞིན་རེ་བ་ཡ་ང་ཚོ་ན་དུས་ཙམ་པ་ལ་སྨན་བེད་སྤྱོད་བྱེད་ཀྱི་རོ་སྨན་ཁ་ལ་བླུག་རོ་དེ་ནང་བཞིན་ད་ལྟ་ནང

ང་ཚོ་ཡིད་རེད་རེད་ཁོང་པིན་ཅ་ཙམ་མ་ཡིན་པ་ཅེ་ང་ཚོ social attachment ཅིག་མི་མི་བར་ལ་དེ་ཅེ་ཁར་བརྩེ་བ་ལ་ཡིད་རེད་བུ་དང་བུ་མོ་བར་ལ་བརྩེ་བ་ཡིན་ན་ག་རེ་བརྩེ་བ་ཡིན་ན་དེ་ག་རེ་ཟེར་ན་ང་ཚོ་གི་ངོས་ལ་ཁ་ན་བརྩེ་བ་ཅིག་ཡོད་མ་ར་ཁོ་རང་བཞིན་གྲུབ་ཤེས་བའི་བརྩེ་བ་ཡོད་མ་ར་བརྩེ་བ་དེ་ང་ཚོས་བཟོས་བཞག་ཡོད་ར་ད་བུ་མོ་ས་བ་ཅེ་ད་ག་བོ་ས་བ་ཤ་བའི་ངོས་ལ་ཁ་ཡིན་བརྩེ་བ་འགྲོ་ཅེ་མ་ད་ཁོང་ཚོ་གཉིས་བར་ལ་བརྩེ་བ་ལ་བཞི་ལས་འཚོ་བ་རོ attachment ཅེ་ཅེ་ལ་ཆགས་པ་རོ་ཤི་ཀེ་ན་བ་རོ་འགྲོ་ཅེ་ཆགས་པ་ཞིག་ས་བ་བསྐྲུན་ཟ་ཁོང་ཚོ་གཉིས་བར་ལ་ད་ཆགས་པ་གསར་པ་བསྐྲུན་པ་དེ་དེ་ག་སོ་ན་དེ་ཆགས་པ་དེ་ག་ན་སྡུག་བསྔལ་གྱི་རྒྱུ་ཆགས་ཡོད་ད་ག་སོ་ན་ད་ཕྱིས་སུ་ག་ལེ་ག་ལེ་ང་ཚོ་དེ་བས་དེ་བ་ལ་ར་ཀྱི་མ་ལ་ང་ཚོ་གཅིག་གཅིག་ལ་གཅིག་རེ་བ་སྒྲུབ་བྱེད་དུས་བ་ལ་གཅིག་རེ་བ་ད་ད་མ་འགྲུབ་དུས་སྡུག་བསྔལ་ཡོང་ཡ་རེད་ཨ་ནི་ཐ་མ་དེ་ལ་ང་ཚོ་གཅིག་ཁ་བྲལ་འགྲོ་བ་དང་ཨ་ནི་དུ་སྡུག་བསྔལ་ས་ན་ང་ཚོ་ད་གྲོང་བ་དང་དེ་འདྲ་ཆགས་སོང་བ་ན་བེ་དེ་བ་ལ་བྲལ་བའི་སྡུག་བསྔལ་དེ་ཞི་བ་ལས་དེ་གི་རོ་ད་བེ་ད་དངོས་པོ་ནས་དངོས་གནས་ང་ཚོ attachment དེ་སླེབས་མེད་ན་རེ་ད་དང་པོ་འགོ་ནས་རང་དང་པོ་འགོ་བཙུགས་དུས་ཁོ་རང་གི

དཔེ་བཞག་བཞག་བཞག་པ་ཡིན་ན་ང་ཚོ་ད་གིན་གོང་དུ་ཞུས་པ་ནི་ཡུལ་དངོས་པོ་ག་རེ་ཞིག་མཐོང་པ་ཡིན་ན་ག་ཅིག objective object ག་རེ་ཞིག་མཐོང་པ་ཡིན་ན་དེ་ལ་ཁ་ས་ན་ཕུགས་ཀྱི་ངོ་བོ་དེ་དེ་འདྲ་རང་དངོས་གནས་རང་དེ་འགྲུབ་བྱ་བའི་མ་ཡིན་པའི་རྣམ་པ་ཞིག་དེ་དངོས་པོའི་གནས་ཚུལ་དེ་རྒྱབ་ལོག་ལ reality གཞན་པ་ཅིག་ཡོད་པ་ར་རྒྱུ་དང་རྐྱེན་དང་དེ་འདྲ་མང་པོ་ཅིག་ལ་མི་མང་པོ་ཅིག་ལ་བརྟེན་ནས་བཟོས་བྱ་རྒྱུ་ཡིན་པ་ཅིག་བསམ་བློ་ཅིག་ང་ཚོ་ག་རེ་ཉམས་ལེན་ཤུགས་ཆེན་པོ་མང་པོ་ཞེ་པོ་བྱས་ནས་ད་དེ་ཁག་པོ་རེད་དང་ཉམས་ལེན་མང་པོ་བྱས་ནས་ཨ་ནི་དེ་འདྲའི་ཉམས་ལེན་མཐར་ཐུག་པའི་མཐའ་མ་དེ་ལ་ནི་ང་ཚོ་གི་ལྕགས་ལམ་ཡུལ་ཡུལ་དེ་འདྲའི་མཐོང་བ་ཙམ་པ་ལ་རང་བཞིན་གྱིས་རང་བཞིན་གྲུབ་མེད་པ་དང་ངོ་བོ་ད་ལྟ་གནས་སྐབས་ཀྱི་ངོ་བོ་དེ་བདེན་པ་མ་ཡིན་པ་འདི་ངོ་བོ་གནས་དེ་རྒྱབ་ལོག་ཏུ་རང་བཞིན་གྱིས་མ་གྲུབ་པའི་གནས་སྟངས་དེ་ངམ་ངམ་ཤུགས་ཤུགས་ཀྱིས naturally ལ་ཡོད་རང་བཞིན་དང naturally ཐུགས་སུ་མཐོང་དུས་མཐོང་པ་སྐབས་དེ་ཡིན་པ་ཡིན་ན་ང་ཚོ་ཁ་ས་ན mind དེ་ང་ཚོ liberate ཆགས་པ་ལབ་པ་རེད་ད་བདག་མེད་པ་ཤེས་པ་དང་བདག་མེད་པ་རྟོགས་པ་གནས་ཚུལ་རོ་དེ་བཞག་པ་ཡིན་ན་དེ་འདྲའི་རོ་བྱེད་རེ་ཟང་པོ་འདུག་ར་ནི་ད་འདི་ལ་བརྟེན་པ་སོང་འདི་ལ་བརྟེན་ནས

དེ་ལ་བསམ་ཁ་ཤས་ཀྱིས་ལས་ལ་དེ་འདྲ་ག་རེ་ང་ཚོའི་གི་སྟོང་པ་ཉིད་དང emptiness བསམ་བློ་བཏང་བའི་བཏང་བ་ག་ལ་ཡོད་རེད་འདི་ཤེས་པ་ཙམ་གྱིས་ང་ཚོ་སྡུག་བསྔལ་གྱི་ག་ལ་ཡོད་རེད་རྒྱུད་ཀྱི་སྡུག་བསྔལ་དེ་ཞི་གི་ག་ལ་ཡོད་རེད་དེ་བྱེད་མ་རེད་ལས་ཅོ་དཔེར་ན་ཁ་ཤས་ཀྱི